ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་གྱི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཞི་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་ནང་གི། Warwick Economic Summit། ཞེས་པའི། Warwick། དཔལ་འབྱོར་ལྷན་ཚོགས་ཐོག་ལ་དབུ་འབྱེད་ཀྱི་གསུང་བཤད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་པོ་བྱས་ཏེ་མི་ཚེ་དོན་དང་ལྡན་པ་ཞིག་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ནས་ལ་དྭགས་ཀྱིས་གཙོས་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་དད་ལྡན་པ་རྣམས་ལ་ཚེ་དབང་གནང་པའི་སྐབས་ལ་ལམ་སྟོན་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་གར་གྱི་ཡུལ་མི་ཚོ་ལ་བོད་དོན་གོ་རྟོགས་སྤེལ་ཐབས་སུ་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་རྣམ་པ་འདྲ་མིན་གྱི་སྒོ་ནས་གཞན་ཕན་ཐེབས་རྩ་དང། ནེ་ཀ་སིས་ཁྲོམ་ར་མཉམ་རུབ་ཀྱིས་བོད་ཀྱི་ལོ་སར་དུས་སྟོན་སྲུང་བརྩི་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་རིགས་ཚོང་པ་ཚོའི་ཉིན་རེའི་འཚོ་བའི་ནང་གི་ཚོང་གི་གནས་བབ་དང་བཞུགས་སྒར་ཁུལ་དུ་ཚོང་གི་ཁོར་ཡུག་བཅས་ཀྱི་སྐོར་ལ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་ནང་གི Warwick Economic Summit ཞེས་པའི Warwick དཔལ་འབྱོར་ལྷན་ཚོགས་ཐོག་དབུ་འབྱེད་ཀྱི་གསུང་བཤད་གནང་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྱང་ཕྱོགས་དབྱིན་ཡུལ་ནང་གི Warwick Economic Summit འམ Warwick དཔལ་འབྱོར་ལྷན་ཚོགས་ཀྱི་གདན་ཞུ་ཕུལ་བ་ལྟར་ཕྱི་ཟླ་དང་པོའི་ཚེས་གསུམ་ཉིན་གྱི་དགོང་མོ། ཝའོ་ཝིག་གཙུག་ལག་སློབ་ཆེན་གྱི་ལོ་འཁོར་ལྷན་ཚོགས་ཐོག་གསུང་བཤད་གནང་མཁན་བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་སྲིད་སྐྱོང་ཐོག་མ་དེ་ཡིན་ཞིང། ལྷན་ཚོགས་ཐོག་བོད་ཀྱི་འཐབ་རྩོད་ནི་རང་དབང་གཞི་རྩར་བཟུང་བའི་ལས་འགུལ་ཞེས་པའི་བརྗོད་གཞིའི་ཐོག་ལ་གསུང་བཤད་གནང་འདུག་དེའི་སྐོར་ལ་དབྱིན་ཡུལ་བོད་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་དོན། པ་འདི་སྲིད་སྐྱོང་མཆོག་གིས Warwick Economic Summit Warwick University ལ་གཏམ་བཤད་འདིའི་ཧང་སངས་ཡག་པོ་བྱུང་སོང་བསམ་གྱི་འདུག་ཨ་ནི་ཚོགས་ཁང་ཆེན་པོ་ཞིག་འདུག་འདི་ནང་ལ་ད་སློབ་ཕྲུག་རེད་པ་མང་ཆེ་བ་ཕ་གིའི་དགེ་རྒན་དང་ལས་བྱེད་དང་འདི་རེད་མི་བཞི་བརྒྱ་ད་དེ་ཚོ་ཚང་མ་ཡང་དེ་འདྲའི་རིན་པ་མེད་ནས་ཡོང་དགོས་ཡག་ནི་མི་འདུག་ད་ཁོང་ཚོ་རིན་པ་སྤྲད་དགོས་ཐུག་ཕ་གིའི་སློབ་ཕྲུག་ཡིན་ནའང་ད་དཔེ་སྡིག་གམ་གྱི་དོ་སྣང་བྱེད་ཨ་ནི་ཕར་ནས་དྲི་བ་དང་དེ་འདྲའི་དེ་བྱེད་དུས་དྲི་བ་དྲིས་ལན་དེ་དཔེ་ཡག་པོ་བྱུང་སོང། དང་པོ་དེ་ཁོ་རང་དང་པོ་དེ་རྒྱ་མི་སློབ་ཕྲུག་ཅིག་གིས་ཁོ་རང་ཚོ་ད་རྒྱ་ནག་དམར་པོ་གཞུང་གི་ནམ་རྒྱུན་བཤད་དེ་ཇོ་ར་འདི་གཅིག་པ་གཅིག་རྐྱང་ཁོ་རང་གི་རྟགས་སྐྱོ་སྒྲོབ་བྱས་ནས་བཞུས་ཏེ་དགོང་མ་ཐུག་ལོས་ལོས་བྱས་ནས་ད་རང་ལུང་པ་ནང་ལ་ཡོད་དུས་ཨ་ནི་ད་གཞུང་གི་ལག་འགྱུར་གཅིག་པུ་མ་ཡིན་པས་ད་ཉམས་ཞིབ་ཚད་ལྡན་ཡོད་ངེས་ཀྱི་སྙན་ཐོ་འདོན་བཞག་རྒྱུ་དང་དེ་ཚོ་ཅིག་གཟིགས་པ་ཡིན་ནའི་ཐུགས་ཕན་གསོས་ཀྱི་རེད་མཆན་འཇམ་པོ་བྱས་ནས་ཅིག་གསུངས། ད Professor Lau དང Doctor Michael Van Walt Van Praag ཁོང་རྣམས་ཀྱི་ཕྱག་དེབ་དང་འདི་གའང་ད་ད་ད Hidden Agenda རྒྱ་ནག་གི་ད་ང་ཚོའི་རང་དབང་ཡུལ་སྐྱོར་གྱི་ལུང་པ་དམངས་གཙོའི་ལུང་པ་དེ་ཚོའི་ནང་ལ་ཅིག་འགྱུར་བ་གཏོང་ཡ་ལ་ཐབས་ཤེས་དང་འབད་བརྩོན་གྱི་ལམ་ཁ་ག་རེ་ག་རེ་ཡོད་མེད་ད་དེ་གི་ང་ཚོ་རྒྱ་ནག་གི་ལྟ་བ་དང་བསམ་བློ་གཏོང་སྟངས་དང་ཁོང་ཚོ་ལ་ཕན་ཡ་ཆེད་ད་ཕྱི་ལོགས་ལ་གནོད་སྐྱལ་གྱི་དེ་ག་རེ་ག་རེ་ཡོད་པ་ད་དེ་ཚོ་གི་དེ་འདྲས་ཡོད་རེད་ཟེར་ཀྱང་དེ་ཕྱི་ལོ་ཆེད་གསུངས་ཟེར་བ་བ་དེ་ལན་དེ་ད་གཞན་ཕ་གི་མ་ཕ་གི་ཚོགས་ཁང་ནང་ཚང་མས་ཀྱི་ལག་པ་ཤུགས་ཆེན་པོ་ཞིག་བརྡབས་བཞག་དུས་ད་ནི་ད་ཁོང་ཚོའི་གི་སྐུ་ངོ་གི་དེ་ལྗགས་ལན་གནང་པ་དེ་ལ་རྒྱབ་སྐྱོར་གི་དེ་ཤུགས་ཆེན་པོ་འདྲ་ཅིག་ཐོན་སོང། སྲིད་སྐྱོང་མཆོག་གིས་དབྱིན་ཡུལ་ནང་གི་ཝར་ཝིག་དཔལ་འབྱོར་གྱི་ལྷན་ཚོགས་དེའི་སྐབས་ས་གནས་དེའི་ཁུལ་དུ་གནས་སྡོད་བྱེད་མཁན་བོད་མི་རྣམས་དང་ཐུག་འཕྲད་གནང་འདུག་སྲིད་སྐྱོང་མཆོག་ཕྱི་ཟླ་དང་པོའི་ཚེས་གཉིས་ནས་གསུམ་བར་དབྱིན་ཡུལ་ནང་འཚམས་གཟིགས་གནང་ཡོད་པ་དང་ཚེས་གཉིས་ཉིན་གྱི་སྔ་དྲོ་དབྱིན་ཡུལ་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་དབྱིན་ཡུལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་འདུག་དབྱིན་ཡུལ་ནང་གི་འཚམས་གཟིགས་གྲུབ་པའི་རྗེས་ལ་སྲིད་སྐྱོང་མཆོག་སྦེལ་ཇམ་རྒྱལ་ཁབ་ཏུ་འཚམས་གཟིགས་སུ་ཕེབས་ཐོན་གནང་གི་ཡོད་པ་རེད་འདུག། ཡུཀ་རེན་གྱིས་ནུབ་ཕྱོགས་ཡུལ་གྲུ་ཁག་ཅིག་དང་མཉམ། རྒྱ་ནག་གི་ཚོང་ལས་ཁང་བཅུ་བཞི་ཙམ་གྱིས་ར་ཤི་ཡའི་དམག་འཐབ་ལ་མཐུན་འགྱུར་རོགས་འདེགས་བྱེད་མཁན་གྱི་ཐོ་གཞུང་ནག་པོའི་ནང་བཅུག་ཡོད་པ་ལས་རྒྱ་ནག་གིས་ཚོང་ལས་ཁང་འདི་དག་འཕྲལ་དུ་ཕྱིར་འཐེན་བྱ་དགོས་པའི་དགོས་འདུན་བཏོན་བཞག། གནས་ཚུལ་འདི་བཞིན་ཟླ་བ་སྔོན་མ་རྒྱ་ནག་གཞུང་ཚབ་ཆེན་མོས་ཡུག་རེན་ལ། རྒྱ་ནག་གི་ཚོང་ལས་ཁང་དེ་ཚོའི་མིང་ཐོ། ཐོ་གཞུང་ནག་པོའི་ནང་ནས་མ་བཏོན་པ་ཡིན་ན། དེས་ཡུལ་གྲུ་གཉིས་ཀྱི་འབྲེལ་བ་ལ་གནོད་ཀྱི་རེད་ཅེས་བརྗོད་པའི་སྐོར། རུ་ཏྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་རྗེས་སུ་ཐོན་པའི་གནས་ཚུལ་ཞིག་ཡིན་འདུག་གནས་ཚུལ་དེ་ཐོན་མ་ཐག་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས། རྒྱ་ནག་གི་ཚོང་ལས་ཁང་དེ་ཚོའི་མིང་གཞུང་ཐོ་གཞུང་ནག་པོའི་ནང་བཀོད་པ་དེར་མཐའ་གཅིག་ཏུ་ངོ་རྒོལ་བྱས་ཐོག་ཡུཀ་རེན་གྱིས་ནོར་འཁྲུལ་དེར་ཡོ་བསྲང་བྱས་ནས་རྒྱ་ནག་ཐོག་ཤུགས་རྐྱེན་ངན་པ་དེ་མེད་པ་བཟོ་དགོས་པ་རེད་ཅེས་བཤད་འདུག་འོན་ཀྱང་ཤུགས་རྐྱེན་ངན་པ་ཇི་ཡིན་གསལ་བཤད་བྱས་མེད་པ་རེད་བཞག། རྒྱ་ནག་ནི་ར་ཤི་ཡ་དང་འབྲེལ་བ་དམ་ཟབ་ཡོད་པའི་རྒྱལ་ཁབ་ཞིག་ཡིན་པ་དང། ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་པར་རྒྱ་ནག་གིས་ངོ་རྒོལ་བྱས་མེད་ཀྱང། རྒྱལ་ཁབ་ཚང་མའི་རང་དབང་དང་བདག་དབང། རྒྱལ་ཁབ་ཀྱི་མངའ་ཁོངས་ལ་བརྩི་བཀུར་ཞུ་དགོས་པ་རེད་ཅེས་བཤད་ཡོད་པ་རེད།
ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་སྟེ་བོད་ཀྱི་ལོ་གསར་དང་དཔྱིད་གསར་དུས་ཆེན་སྔ་ནུབ་ཏུ་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲང་གིས་བོད་རྒྱལ་ས་ལྷ་སའི་ལྷ་ལྡན་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་དུ་ལྟ་ཞིབ་ཏུ་བསྐྱོད་ནས་ཆོས་ལུགས་ལས་དོན་དོ་དམ་ལ་ཁྲིམས་ལྟར་ཤུགས་སྣོན་བརྒྱབ་ནས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་གྱི་ཁ་ཕྱོགས་སུ་བསྐྱོད་ཐབས་འབད་བརྩོན་མཐའ་འཁྱོངས་བྱ་དགོས་པ་དང། དགོན་སྡེ་དོ་དམ་གྱི་ལས་དོན་འཐུས་སྒོ་ཚང་དུ་གཏོང་བ། དགོན་སྡེ་དོ་དམ་ཚད་ལྡན་དང་ཞིབ་ཚགས་བཅས་ཀྱི་ལས་དོན་སྒྲུབ་དགོས་པའི་སྐོར་ནན་བཤད་བྱས་འདུག་དེ་ཡང་ཝང་ཅུན་ཀྲང་གིས་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་གཉིས་ལ་ལྟ་ཞིབ་བྱེད་སྐབས། དགོན་སྡེའི་རྒྱུན་གཏན་གྱི་སྒྲིག་ཁྲིམས་ལྟར་སྲུང་སྐྱོབ་བྱེད་དགོས་ཟེར་ནས་རིམ་པ་ཁག་དང་སྡེ་ཚན་ཁག་གིས་དུས་ཆེན་གཉིས་རིང་གི་བདེ་འཇགས་བརྟན་བརླིང་ལས་དོན་རང་འགུལ་ངང་ཡག་པོ་བསྒྲུབས་ནས་ལྷོད་གཡེང་དུ་མི་སོང་བར་དམག་འཐབ་བྱེད་པའི་སྤྱོད་ཚུལ་རྣམས་རྒྱུན་འཁྱོངས་བྱས་ཏེ་སྤྱི་ཚོགས་བརྟན་བརླིང་ཡོང་བ་བྱེད་དགོས་པ་དང། འབྱུང་རྩ་བཅོས་སྒྲིག་གི་ལས་དོན་ཤུགས་ཆེ་རུ་བཏང་ནས་གནས་ཚུལ་སྔོན་བརྡ་དང་འཕྲལ་དུ་ཐག་གཅོད་སོགས་ལས་ཀའི་བྱེད་ཐབས་རྣམས་དོན་འཁྱོལ་ཡོང་བ་བྱས་ནས་སྤྱི་ཚོགས་བརྟན་བརླིང་ལ་ཁྱོན་ཡོངས་ནས་སྔོན་འགོག་དང་ཚོད་འཛིན་བཅས་བྱ་དགོས་པ་བཤད་དེ། བོད་ཀྱི་ལོ་སར་གོང་ལ་ལྷ་སའི་ནང་གི་བོད་མི་མཆོད་མཇལ་དུ་འདུ་འཛོམས་བྱེད་ས་ཁག་ཏུ་ངོ་རྒོལ་རིགས་མི་ཡོང་བའི་སྔོན་འགྲོའི་གྲ་སྒྲིག་ལས་དོན་སྤེལ་ཡོད་པ་དང། བོད་ཀྱི་ལོ་སར་དང་ཆོ་འཕྲུལ་སྨོན་ལམ་སོགས་བོད་མི་འདུ་འཛོམས་ཆེ་བའི་སྐབས་སུ་རྒྱ་ནག་གཞུང་གིས་ཞིབ་བཤེར་དང་ས་ཚིགས་ཁག་ཏུ་འགག་སྒོ་བཙུགས་ནས་བོད་མི་མཆོད་མཇལ་ཞུ་མཁན་ཚོར་དུས་ནས་དུས་སུ་དོ་དམ་བྱེད་ཀྱི་ཡོད་པ་རེད། དཔེར་ན་ལྷ་སར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་བརྒྱད་ཅུ་གྱ་དགུ་བཅས་ལོ་གསུམ་ནང་སེར་འབྲས་དགའ་གསུམ་གྱི་དགེ་འདུན་ནས་གཞི་རྒྱ་ཆེ་བའི་ངོ་རྒོལ་ལས་འགུལ་སྤེལ་ཡོད་ལ། ལྷག་པར་དུ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་སྐབས་སུ་མི་ཚོགས་ཕོན་ཆེ་འདུ་འཛོམས་སྐབས་དགེ་འདུན་པ་ཚོས་བོད་རང་བཙན་དགོས་པ་དང་རྒྱ་མི་བོད་ནས་ཕྱིར་ལོག་བྱ་དགོས་པའི་སྐད་འབོད་བྱེད་པ་དང་ཡིག་ཆ་བཀྲམ་པ་སོགས་ཀྱི་ལས་འགུལ་སྤེལ་ཏེ་བརྒྱད་ཅུ་གྱ་དགུ་ལོར་བོད་ནང་དྲག་པོའི་བཀའ་རྒྱ་བསྡམས་པའི་གནས་ཚུལ་བྱུང་ཡོད་པ་རེད། ལྷ་སར་བོད་མིའི་གཞི་རྒྱ་ཆེ་བའི་ངོ་རྒོལ་དེ་བྱུང་ནས་ད་ཆ་ལོ་ངོ་སུམ་ཅུ་སོ་ལྔ་ལྷག་ཕྱིན་པའི་དུས་དེར་རྒྱ་ནག་གཞུང་གིས་བོད་མི་ཚོས་ངོ་རྒོལ་རིགས་སྤེལ་བའི་དོགས་ཟོན་བྱེད་པའི་ཁར། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་བཀོད་སྒྲིག་ལྟར་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ཁ་ཕྱོགས་སུ་བསྐྱོད་ཐབས་མཐའ་འཁྱོངས་ཡོང་ཐབས་བྱ་དགོས་ལུགས་ཝང་ཅུན་ཀྲང་གིས་ནན་བཤད་བྱས་ཡོད་པ་རེད་འདུག་ཕྱོགས་མཚུངས་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན། དཀར་མཛེས་དཔལ་ཡུལ་རྫོང་གི་ལས་བྱེད་པ་ཚོས་ས་ཁུལ་དེའི་དགོན་སྡེ་སུམ་ཅུ་སོ་ལྔ་ཙམ་ནང་ལྟ་ཞིབ་ཏུ་བསྐྱོད་ནས་ལོ་གསར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོའི་དྲིལ་བསྒྲགས་བྱས་པ་མ་ཟད་མུ་མཐུད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བའི་བྱ་སྤྱོད་ཐེར་འདོན་བྱ་དགོས་པའི་སྐུལ་མ་བྱས་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་དང་དུས་ཆེན་ཁག་ལ་བོད་ནང་དགོན་སྡེ་ཁག་གི་འགོ་ཁྲིད་དང་ཤེས་ཡོན་ཅན་པ་སོགས་མི་མང་གིས་གུས་བརྩི་ཞུ་ཡུལ་མི་སྣར་འཚམས་འདྲི་བྱེད་པ་དང་ཆབས་ཅིག་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་སློབ་གསོའི་ལས་འགུལ་སྤེལ་བཞིན་ཡོད་པ་ནི་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་དུ་དཔལ་ཡུལ་རྫོང་གིས་འདི་ལོ་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཤིག་རྒྱ་ནག་གི་གྲོང་ཁྱེར་ཁྲིན་ཏུའུ་ཆེ་བོད་ཀྱི་ལོ་གསར་གསོལ་སྟོན་ཟེར་བ་དང་འབྲེལ་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོར་རྒྱལ་གཅེས་ཆོས་གཅེས་སློབ་གསོ་དང་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ་དང་ཁ་བྲལ་ལ་ངོ་རྒོལ་བྱ་དགོས་པ་སོགས་ཀྱི་སློབ་གསོ་སྤྲད་ཡོད་པ་མ་ཟད། དགོན་སྡེ་ཁག་ཏུ་ལོ་གསར་གུང་གསེང་སྐབས་ཆབ་སྲིད་ཀྱི་སློབ་གསོར་སློབ་སྦྱོང་བྱ་དགོས་པའི་དྲིལ་བསྒྲགས་ཀྱི་དེབ་གསུམ་སྟོང་དྲུག་བརྒྱ་ལྷག་འགྲེམས་སྤེལ་བྱས་ཡོད་པ་སོགས་ཀྱི་གནས་ཚུལ་དཔལ་ཡུལ་རྫོང་འཐབ་ཕྱོགས་གཅིག་གྱུར་ལས་ཁང་གི་སྐད་འཕྲིན་ཐོག་ལ་བཀོད་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་གི་ཐད་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི་ཁི་རི་སི་ཀྲེ་མིད་ལགས་དང། ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི་ཇེབ་མེར་ཁི་ལི་རྣམ་གཉིས་ཀྱིས་དབུ་བཞུགས་ཐོག་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ཉན་ཞིབ་སྐོང་ཚོགས་ཀྱིས་ཉེ་ཆར་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན། སུའུ་ཙེར་ལན་ཏི་ཀྱི་གྲོང་ཁྱེར་ཇི་ནི་ཝ་རུ། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་བའི་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་པའི་རྒྱབ་གཉེར་དོན་ཚན་བཞི་བརྒྱ་ཉི་ཤུ་རྩ་བརྒྱད་གནང་བ་ཁག་གི་ཐད་མཇུག་བསྒྲིལ་ཞུ་བའི་ཉན་ཞིབ་ཞིག་གནང་ཡོད་པར། ཚོགས་གཙོ་ཁིར་སི་མིད་ལགས་ཀྱིས་ཞི་ཅིན་ཕིང་དང་རྒྱ་ནག་དམར་ཤོག་ཚོགས་པའི་སྐུ་ཚབ་འཐུས་མི་དྲུག་ཅུ་ཡིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་སྤྱིའི་འགྲོ་ལུགས་ལྟར་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་དང་སྲུང་བརྩི་ཞུ་གི་ཡོད་ཞེས་རྫུན་བཤད་ཐུབ་ཡོད་པ་མ་རེད་ཅེས་གསུངས་འདུག་དེ་བཞིན་ཟུང་འབྲེལ་ཚོགས་གཙོ་གྲོས་ཚོགས་གོང་མའི་འཐུས་མི་ཇེབ་མེར་ཁི་ལི་ལགས་ཀྱིས་ཉན་ཞིབ་ཀྱི་དབུ་འབྱེད་གཏམ་བཤད་གནང་བའི་ནང། རྒྱ་ནག་གིས་ཤིན་ཅང་ནང་མི་རིགས་རྩ་མེད་བཟོ་བ་དང། ཧོང་ཀོང་གི་རང་དབང་གཏོར་བརླག་བཏང་བ། བོད་ནང་བོད་ཕྲུག་རྣམས་བཙན་དབང་གི་འོག་ནས་གཏན་འཇགས་སློབ་གྲྭར་བཅུག་སྟེ་བོད་ཀྱི་སྐད་ཡིག་དང་རིག་གཞུང་རྩ་མེད་བཟོ་བ་དང། དོགས་ཟོན་བྱ་རའི་པར་ཆས་ཁྱོན་ཆེན་པོ་བཙུགས་བཞིན་པ་ནི་ལོ་རེའི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོའི་ནང་གསལ་བའི་དཔང་རྟགས་ཡིག་ཆ་ཁག་ཡོད་སྟབས། གནད་དོན་འདི་ཚོའི་ཐོག་རྒྱ་ནག་གིས་རྒྱལ་སྤྱིའི་ཁྲིམས་ལ་བརྩི་སྲུང་བྱ་རྒྱུ་དེ་ནི་རྒྱ་ནག་གི་འགན་འཁྲི་རེད་ལ་ངེས་པར་དུ་སྲུང་བརྩི་བྱ་དགོས་པ་རེད་ཅེས་གསུངས་འདུག་ཡང་ཉན་ཞིབ་སྐབས་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ནོ་བེལ་ཞི་བའི་གཟེངས་རྟགས་ཀྱི་འོས་མིའི་མཚན་འདོན་གསལ་བསྒྲགས་གནང་བའི་ནང། སོ་ཕིའེ་ལིའུ་ཡི་སྐུ་ཟླ་ལྡིང་ཇའ་ཞི་ཐེ་བའི་རྒྱ་ནག་དང་ཧོང་ཀོང་ནང་གི་ཞི་བདེ་དང་རང་དབང་གི་ལས་འགུལ་བ་མི་བཞི་ཡི་མིང་འདོན་གནང་འདུག།
རྒྱ་གར་རྒྱལ་ས་ལྡི་ལིར་ཡོད་པའི་བོད་ཁང་འགན་འཛིན་ཟུར་པ་སྐྱབས་རྗེ་རྡོ་བུམ་རིན་པོ་ཆེ་མཆོག་དགོངས་པ་རྫོགས་པར་དབུས་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་ཐུགས་གསོ་དང་རྗེས་དྲན་ཞུས་འདུག་དེ་ཡང་རྡོ་བུམ་བློ་བཟང་བསྟན་འཛིན་རིན་པོ་ཆེ་མཆོག་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་དགོངས་པ་རྫོགས་པའི་གནས་ཚུལ་ཐོས་པར་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་བླ་བྲང་གི་ལས་སྣེ་དང་སློབ་འབངས་ཡོངས་ལ་ཐུགས་གསོའི་འཕྲིན་ཡིག་ཅིག་སྲིད་ཚབ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གི་མཚན་ཐོག་ནས་གནང་བའི་ནང། རྡོ་བུམ་རིན་པོ་ཆེ་མཆོག་གི་སྐུ་ཚེ་ཧྲིལ་པོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་དགོངས་བཞིན་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་ཐོག་ལ་ཐུགས་ཁུར་དང་ཞབས་འདེགས་རླབས་ཆེན་འཇོག་གནང་མཁན་ཞིག་ཡིན་པ་བཀའ་དྲིན་རྗེས་དྲན་དང། དམ་པ་ཁོང་གི་ཐུགས་ཀྱི་དགོངས་པ་ཟབ་མོ་རྣམས་ཡོངས་སུ་རྫོགས་ཏེ་སླར་ཡང་བསྟན་འགྲོའི་དོན་དུ་ཡང་སྲིད་མྱུར་དུ་བྱོན་ནས་དམ་པའི་མཛད་འཕྲིན་འཕྲོ་སྐྱོང་ཐུབ་པའི་གསོལ་འདེབས་ཞུ་རྒྱུ་ཡིན་ཞེས་གསུངས་འདུག། རྡོ་བུམ་བློ་བཟང་བསྟན་འཛིན་རིན་པོ་ཆེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་བཞི་བཅུ་ལོར། མདོ་ཁམས་སྒ་སྐྱེ་དགུ་མདོར་འཁྲུངས་ཏེ་དགུང་ལོ་གཉིས་ཙམ་ལ་ཕུར་ལྕོག་ཡང་སྤྲུལ་ཐུབ་བསྟན་བྱམས་པ་ཚུལ་ཁྲིམས་བསྟན་འཛིན་གྱིས་རྡོ་བུམ་སྐུ་གོང་མའི་ཡང་སྲིད་དུ་ངོས་འཛིན་གནང་བ་དང་དགུང་ལོ་བཅུ་གཉིས་ཙམ་ལ་དཔལ་ལྡན་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་དུ་ཆོས་ཞུགས་གནང་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་དུ་བཙན་བྱོལ་དུ་ཕེབས་ཏེ་བྱེས་ཀྱི་ཆོས་སྡེ་དང་པོ་སྦག་ས་ཆོས་སྒར་དུ་ཞུགས་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཝཱ་ཎ་ལེགས་སྦྱར་གཙུག་ལག་སློབ་ཁང་ནས་ཨཱ་ཙཱརྱ་ཕྱག་འཁྱེར་བཞེས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་མཇུག་ཏུ་བཞུགས་སྒར་རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་བཀའ་བསྟན་གསུང་རབ་ཀུན་དགའ་ར་བའི་དབུ་འཛིན་དང་ཉམས་ཞིབ་པའི་ཐུགས་འགན་གཅིག་ལྕོགས་བཞེས་ཡོད་པ་དང། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ནས་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་ཡོད། དེ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་སྐུ་སྒེར་དྲུང་ཆེའི་ཕྱག་རོགས་ཀྱི་མཚན་གནས་བཞེས་པ་དང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་ཅུ་ལོར་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བོད་ཁང་འགན་འཛིན་ཐུགས་འགན་བཞེས་ཏེ་ཁྱོན་མི་ལོ་སུམ་ཅུ་ཙམ་གྱི་རིང་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་ཐོག་ལ་ཉམས་ཞིབ་དང་མཁས་དབང་མཉམ་འཛོམས་ཀྱི་བགྲོ་གླེང་དཔྱད་གཏམ་དང། དེབ་ཕྲེང་དུ་མ་ཞིག་སྤེལ་ཡོད་པའི་གནས་ཚུལ་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། གཤམ་ལ། ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་པོ་བྱས་ནས་མི་ཚེ་དོན་ལྡན་ཞིག་སྐྱེལ་རྒྱུ་གལ་ཆེན་པོ་ཡིན་པའི་སྐོར་ལ་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ནས་ལ་དྭགས་ཀྱིས་གཙོས་པའི་ཧི་མ་ལ་ཡའི་རི་རྒྱུད་དད་ལྡན་པ་རྣམས་ལ་ཚེ་དབང་གནང་སྐབས་ལམ་སྟོན་གནང་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། ཟླ་བ་འདིའི་ཕྱི་ཚེས་གསུམ་ཉིན་ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པས་ཇི་ལྟར་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་ལ། གསོལ་འདེབས་ཞུས་དོན་ལྟར་རིན་པོ་ཆེ་མཆོག་ནས་མོན་གྷོ་འདོད་རྒུ་གླིང། འབྲས་སྤུངས་སྒོ་མང་གྲྭ་ཚང་དུ་ལ་དྭགས་ཀྱིས་གཙོ་བོར་གྱུར་པའི་ཧི་མ་ལའི་རི་རྒྱུད་ཀྱི་ནང་ཆོས་རྗེས་འབྲང་པ་རྣམས་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས། ཚེ་དབང་བཀའ་དྲིན་ཆེ་གནང་མཛད་ཅིང་སྐབས་དེར་རིན་པོ་ཆེ་མཆོག་ནས་སངས་རྒྱས་བཅོམ་ལྡན་འདས་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བ་ལྟར། སོ་སོའི་སེམས་རྒྱུད་འདུལ་ཐབས་ཀྱི་སེམས་པ་བཟང་པོ་བྱས་ཏེ། སོ་སོའི་ཚེ་འདི་ཕྱི་གཉིས་ཀྱི་དོན་དུ་སེམས་པ་བཟང་པོ་བྱས་ཏེ་མི་ཚེ་དོན་ལྡན་ཞིག།

བསམ་བློ་བཏང་ན་ཡང་དག་པ་བཅས་ཀྱི་ཁྱད་ཡངས་པོ་ཐུབ་པས་རེད། གཞི་རྩའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐྱ་སེར་ཚང་མས་ནང་ཆོས་ལ་སློབ་གཉེར་བྱ་དགོས་པའི་ལམ་སྟོན་གནང་བཞིན་པ་ལྟར། ལ་དྭགས་སེམས་བསྐྱེད་རིག་གཞུང་ཚོགས་པས་ལ་དྭགས་པ་རྣམས་ལ་ནང་ཆོས་ངོ་སྤྲོད་སོགས་ཀྱི་ལས་འགུལ་སྤེལ་བཞིན་པའི་ཁོངས་སུ་འདས་པའི་ལོ་ངོ་གཉིས་ཙམ་ཞིག་ནས་བཟུང། རྒྱ་གར་ལྷོ་ཕྱོགས་ཁུལ་གྱི་གདན་ས་གྲྭ་ཚང་ཁག་ཏུ་ལ་དྭགས་ཁུལ་ནས་ཆོས་མཇལ་ལ་ཕེབས་མཁན་མང་པོ་ཡོད་པ་རྣམས་ལ་ནང་ཆོས་ངོ་སྤྲོད་ཀྱི་ལས་འགུལ་སྤེལ་བཞིན་པ་ལྟར། ད་ལོ་ཡང་དེ་མཚུངས་སྤེལ་ཞུས་པའི་ཁོངས་སུ། ད་ལན་ཀུན་བདེ་གླིང་རིན་པོ་ཆེ་མཆོག་ལ་ཚེ་དབང་གནང་རྒྱུའི་གསོལ་འདེབས་ཞུས་པ་བཞིན་པ་རེད་འདུག་དེའི་སྐོར་ལ་དྭགས་སེམས་སྐྱིད་རིག་གཞུང་ཚོགས་པའི་ཚོགས་གཙོ། ཚུལ་ཁྲིམས་བཟང་པོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
ད་ལྟ་རྒྱ་གར་ལྷོ་ཕྱོགས་ལ། དེ་ནང་ནས་མོན་གོར་ཕྱོགས་ལ། ལ་དྭགས་གཙོས་པའི་ཧི་མ་ལའི་རི་ལྗོངས་ནས་མི་མང་མང་པོ་ཞིག་དུས་ཕེབས་བདེ་ཆགས། ཨེ་ནི་མི་མང་ཚོ་ལ་ཡང་ང་ཚོས་ཀྱིས་ད་རྒྱུན་མཐུད་ནས་སློབ་སྦྱོང། ནང་སེམས་ཀྱི་ཞི་བདེ་སློབ་སྦྱོང་སྤྲོད་ཡ།

དེ་ནས་ཡི་ག་བཀའ་སློབ་སྩལ་ལ་མཛད། དེ་ནས་དེ་རིང་བདེན་པ་དེ་ནས་ཁོང་ནི་སྐུ་དྲིན་ལ་སེམས་སྐྱིད་ཚོགས་པའི་སྐུ་དྲིན་ལ་དེ་ནས་དེ་རིང་ཡི་ག་ཙམ་ཞིག་ལ་དྭགས་པ་མི་མང་མིན་པ་དེ་ནས་ཧེ་མ་ཅཱ་ལི་ང་དང་རི་རྒྱུད་དེ་ནས་ཙམ་ཞིག་ནང་པ་ཡོད་དེ་ནས་ཡི་ག་བོད་པའང་བཞུགས་ས་ནོག་དེ་ཚང་མ་དེ་རིང་དེ་ནས་རིན་པོ་ཆེ་སྐུ་མདུན་ནས་དེ་ནས་ཚེ་དབང་དེ་ནས་བཀའ་དྲིན་བསྐྱང་ང་མཛད། དེ་ནས་སྟེགས། དེ་བཤད་དེ་ནས་རིན་པོ་ཆེ་སྐུ་མདུན་ནང། དེ་ནས་སེམས་སྐྱིད་དེ་ཚོགས་པ་ང་ཅག་ལ་དྭགས་དང་ཧི་མ་ལའི་རི་རྒྱུད་ཚང་མའི་ཕྱོགས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡིན་ལེ། དེ་བས་ད་ལན་ལ་དྭགས་སེམས་སྐྱིད་ཚོགས་པས་ད་ལན་འབྲས་སྤུངས་སུ་ནང་ཆོས་ངོ་སྤྲོད་དང་འབྲེལ་བའི་ལས་རིམ་ཉིན་དགུའི་རིང་སྤེལ་བའི་ཐོག་འབྲས་སྤུངས་སྡེ་ཁག་ཅིག་ནས་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པ་རེད་འདུག།
དེའི་ནང་ནས་ད་འབྲས་སྤུངས་སྒོ་མང་གྲྭ་ཚང་གིས་ང་ཚོ་དུས་མཐུན་རྐྱེན་མང་པོ་ཞིག་བསྒྲུབས་བྱས་ནས་ཕ་གིར་ང་ཚོ་ད་དེ་འབྲས་སྤུངས་སྒོ་མང་གྲྭ་ཚང་གི་མགྲོན་ཁང་གསར་བ་གི་ང་ཚོ་ཧོལ་དེ་ནང་ལོགས་ཚོམས་ཆེན་བར་ད་ཧོལ་དེ་ནང་ལོགས་ལ་མི་མང་འཛོམས་བྱས་ནས་ང་ཚོ་ད་སྒོ་མང་གི་ང་ཚོ་ད་དགེ་བཤེས་རེད་བློ་གསལ་གླིང་དགེ་བཤེས་རེད་ང་ཚོ་དེ་བཞིན་དགེ་བའི་བཤེས་གཉེན་རྣམ་པ་ཚོ་ཞུས་བྱས་ནས་སློབ་སྦྱོང་དེ་སྤྲོད་བསྡད་ཡོད་ང་ཚོ་ད་ཉི་མ་དང་པོ་གཉིས་དེ་ང་ཚོ་ད་འབྲས་སྤུངས་བླ་སྤྱི་གི་ངོས་ནས་ང་ཚོ་ལ་ད།

རོགས་པ་བྱེད་མཁན་མང་པོ་ཞིག་ཁོ་ཚོ་ཆ་ཚང་གིས་ཨ་ནེ་རོགས་པ་བྱས་བྱས་ང་ཚོ་ལས་དོན་འདི་ཆ་ཚང་དུ་བསྒྲུབས་པ་ཡིན། སྤྱིར་བཏང་ལ་དྭགས་ནང་སེམས་སྐྱིད་རིག་གཞུང་ཚོགས་པ་དེ་ནི་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགྲོ་བའི་དུས་སྐབས་སུ་ལ་དྭགས་སུ། ཚོགས་སྡེ་ཁག་ཅིག་ནས་སྤྱི་ཚོགས་ཞབས་ཞུའི་ལས་འགུལ་འདྲ་མིན་སྤེལ་བཞིན་པའི་དུས་སྐབས་སུ། མི་མང་ནས་ཞེད་སྣང་དངངས་འཚབ་ཀྱིས་སེམས་མི་སྐྱིད་པར་བྱུང་བའི་གནས་སྟངས་ཀྱི་འོག། འབྲས་སྤུངས་སྒོ་མང་གྲྭ་ཚང་གི་རྒན་ཚུལ་ཁྲིམས་བཟང་པོ་ལགས་ཀྱིས་གཙོས་པའི་ལ་དྭགས་ཁུལ་གྱི་ཚོགས་སྡེ་ཁག་གི་འགན་འཁུར་མི་སྣ་ཚོས། ནང་ཆོས་ཀྱི་ཐོག་ནས་སེམས་ཞི་བདེ་བསྐྲུན་ཐབས་སུ་ལས་འགུལ་སྤེལ་རྒྱུའི་འཆར་གཞི་བཟུང་སྟེ། སེམས་སྐྱིད་ཚོགས་པ་ཞེས་པ་ཞིག་གསར་འཛུགས་གནང་ཞིང་ལྷན་ཚོགས་དེས་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་ལ་སློབ་གཉེར་བྱ་དགོས་པའི་ལམ་སྟོན་གནང་བ་ལྟར། ཐོག་མར་དྲ་ཐོག་ནས་ནང་ཆོས་ངོ་སྤྲོད་ཀྱི་ལས་འགུལ་དབུ་འཛུགས་གནང་ཞིང། རྗེས་སུ་རིམ་པས་ཚོགས་པའི་མིང་འགྱུར་བ་བཏང་སྟེ་སེམས་སྐྱིད་རིག་གཞུང་ཚོགས་པ་ཞེས་བཏགས་ཤིང། ཚོགས་པ་དེ་ལ་དྭགས་ཁུལ་ཙམ་མ་ཡིན་པར་གནས་མཆོག་རྡོ་རྗེ་གདན་དང་ཅན་དི་གྷར། གཞན་ཡང་རྒྱ་གར་ལྷོ་ཕྱོགས་ཁུལ་དུ་ནང་ཆོས་ཀྱི་དབང་ལུང་ཁྲིད་གསུམ་དང་འབྲེལ་བའི་ཆོས་འབྲེལ་ལ་དྭགས་སྐད་ཐོག་གོ་སྒྲིག་གིས་སྤྱི་ཚོགས་དྲ་རྒྱ་ངོ་དེབ་སོགས་ཀྱི་ནང་ཐད་གཏོང་གི་ལས་འགུལ་སྤེལ་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཉི་ཧོང་གིས་ཤིན་ཅང་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་ཚོར་འགན་འཁྲི་ཡོད་པ་བཟོས་ནས་དམ་དྲག་ཉེས་ཆད་གཏོང་དགོས་པ་རེད་ཅེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་བརྗོད་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་བསྟི་གནས Swiss གྱི་གྲོང་ཁྱེར་ཇི་ནི་ཝའི་ནང། རྒྱ་ནག་གི་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་སྐབས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐོག་ཉི་ཧོང་གི་སྐུ་ཚབ་ཚོས་བློ་འཚབ་ཡོད་པ་གསུངས་ཐོག་རྒྱ་ནག་གཞུང་གིས་བོད་མི་དང་ཨུ་གུར་ཐེ་བའི་གྲངས་ཉུང་མི་རིགས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་སྲུང་བྱ་དགོས་པ་དང། རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཞེས་པར་ཡར་རྒྱས་བཏང་ནས་ཧོང་ཀོང་གི་གཞི་རྩའི་ཁྲིམས་ལ་བརྩི་སྲུང་གིས་རང་དབང་ཆེ་རུ་གཏོང་དགོས་པ། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གི་ཨེ་ཤེ་ཡའི་སྡེ་ཚན་གྱི་འགྲོ་བ་མིའི་ཐོབ་ཐང་ལས་དོན་ཚན་པའི་ཉམས་ཞིབ་ཁྱད་ལས་པ་ཐའེ་པེ་ཀ་སའེ་ལགས་ཀྱིས་རྩོམ་ཡིག་ཞིག་སྤེལ་འདུག་ལ། ཉི་ཧོང་གིས་ཡོངས་གྲགས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དུ་གཏོང་བཞིན་ཡོད་པ་གསུངས་པ་མ་ཟད། ཉི་ཧོང་གིས་གདོང་ལེན་གྱི་བྱེད་སྒོ་སྤེལ་ཐུབ་པ་གཅིག་ནི་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་གཏོང་མཁན་ཚོར་དཔལ་འབྱོར་སོགས་ཀྱི་དམ་དྲག་ཉེས་ཆད་གཏོང་རྒྱུ་དང། རྒྱལ་སྤྱིའི་རང་བཞིན་གྱིས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་གནད་དོན་ལ་ཞིབ་འཇུག་བྱེད་ཕྱོགས་ཀྱི་ཐབས་ལམ་འཚོལ་བའི་གྲོས་ཆོད་གཏན་འབེབས་གནང་མྱོང་བ་བརྒྱུད། དཔེར་ན་ཤིན་ཅང་ནང་དུ་ཞིབ་འཇུག་ངེས་པར་དུ་བྱ་དགོས་པའི་ཆ་རྐྱེན་བསྐྲུན་ཏེ། འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་ཚོར་འགན་འཁུར་བླངས་རྒྱུར་སྔོན་ཐོན་གྱི་ལས་དོན་སྤེལ་དགོས་པ་རེད་ཅེས་བརྗོད་འདུག། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་མོན་རྟ་དབང་ནས་རྒྱ་གར་ས་ཁུལ་གཞན་ཁག་བར་འགྲིམ་འགྲུལ་མཐུད་པའི་ཕུག་ལམ་ལ་ལྟ་ཞིབ་གནང་བ་དང་རིང་མིན་དབུ་འབྱེད་གནང་རྒྱུའི་ཐུགས་རེ་གནང་གི་ཡོད་པ་རེད་འདུག་དེ་ཡང་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་བོད་དང་ས་མཚམས་ཁེལ་བའི་ཨ་རུ་ནཱ་ཅལ་མངའ་སྡེའི་མོན་རྟ་དབང་ནས་རྒྱ་གར་གྱི་ས་ཆ་གཞན་ཁག་ཏུ་མཐུད་པའི་སེ་ལ་ལའི་ཐོག་ཏུ་འཛུགས་སྐྲུན་བྱེད་བཞིན་པའི་ཕུག་ལམ་ཕྱོགས་གཅིག་ལ་ལྟ་ཞིབ་གནང་ཞིང། རྟ་དབང་གི་ཕུག་ལམ་གྱི་འཛུགས་སྐྲུན་ལས་དོན་ཐོག་ལ་ཡང་གཟིགས་རྟོག་གནང་བ་མ་ཟད། གལ་ཆེའི་འཐབ་ཇུས་ཀྱི་ལས་གཞི་དེའི་ཐོག་ལ་དཀའ་ངལ་ཁྱད་བསད་ཀྱིས་འཛུགས་སྐྲུན་བྱེད་མཁན་གྱི་ལས་བཟོ་བ་རྣམས་དང་ཐུག་འཕྲད་གནང་པའི་སྐོར་ཁོང་གིས་སྤྱི་ཚོགས་དྲ་ལམ X ཞེས་པའི་ཐོག་ལ་པར་རིས་དང་བཅས་ཏེ་གནས་ཚུལ་བཀོད་ཡོད་པ་མ་ཟད། ང་ཚོས་ཕུག་ལམ་དེ་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གིས་མགྱོགས་མྱུར་དབུ་འབྱེད་བྱ་རྒྱུའི་རེ་སྒུག་གནང་ཞེས་པའི་སྐོར་ཡང་བཀོད་ཡོད་པ་རེད། སེ་ལ་ཞེས་པའི་ལའི་ཐོག་ལ་འཛུགས་སྐྲུན་བྱེད་བཞིན་པའི་ཕུག་ལམ་དེ་ནི་གནམ་གཤིས་ཁ་བ་བབས་པ་དང་ས་རུད་ཐེབས་པའི་དཀའ་ངལ་ལ་གདོང་ལེན་བྱེད་པའི་གལ་ཆེའི་འགྲིམ་འགྲུལ་གྱི་འགྲོ་ལམ་ཞིག་ཡིན་པ་མ་ཟད། རྟ་ཝང་ནས་རྒྱ་གར་གྱི་ས་ཆ་གཞན་ཁག་ཏུ་འགྲིམ་འགྲུལ་བྱ་ཐུབ་པའི་ཆ་རྐྱེན་ཞིག་དང་ད་དུང་བོད་ཀྱི་ས་མཚམས་ས་འབྲེལ་ཁེལ་ཡུལ་ས་ཐིག་དངོས་གཞི་ཁེལ་ཡུལ་གྱི་རྒྱ་གར་ས་མཚམས་ས་ཁུལ་བར་དུ་འགྲིམ་འགྲུལ་གྱི་འགྲོ་ལམ་དེ་འཛུགས་སྐྲུན་བྱ་རྒྱུའི་འཆར་གཞི་ཡོད་པའི་སྐོར་བཀོད་པར་གཞིགས་ན། དེ་ནི་རྒྱ་གར་གྱི་མཐའ་མཚམས་བདེ་འཇགས་སྲུང་སྐྱོབ་ཀྱི་ལས་དོན་ཆེད་དུ་ཕན་ཐོགས་ཡོང་རྒྱུ་ཡིན་པ་རྒྱལ་སྲུང་དང་འབྲེལ་བའི་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་གར་དང་རྒྱ་ནག་གཉིས་བར་ལ། འཕགས་བོད་ས་མཚམས་རྒྱང་ཐག་ཀི་ལོ་མི་ཊར་ཆིག་སྟོང་བཞི་བརྒྱ་ལྷག་གི་ས་འབྲེལ་ཁེལ་ཡུལ་དུ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་རྩོད་རྙོག་བྱུང་ཡོད་པའི་ཁར། ཕྱོགས་གཉིས་ཀྱི་ས་མཚམས་དམག་མིའི་བར་ལ་གདོང་ཐུག་རིམ་པ་བྱུང་ཡོད་མ་ཟད། འབྲས་ལྗོངས་ཀྱི་རྣ་ཐོས་ལ་དང་ལ་དྭགས་མོན་རྟ་དབང་བཅས་ཀྱི་ས་མཚམས་ཐོག་ཏུ་བཙན་འཛུལ་གྱི་དཀའ་ངལ་མུ་མཐུད་འཕྲད་བཞིན་ཡོད་པ་དང་བར་ལམ་རྒྱ་ནག་གཞུང་གིས་འབྲུག་གི་ས་མཚམས་འབྲོག་ལམ་ཁུལ་དུ་འགྲིམ་འགྲུལ་གྱི་འགྲོ་ལམ་འཛུགས་སྐྲུན་བྱས་པའི་རྐྱེན་གྱིས་རྒྱལ་ཁབ་གཉིས་བར་རྩོད་རྙོག་ཆེ་རུ་ཕྱིན་པའི་གནས་སྟངས་སུ་གྱུར་ཡོད་པ་རེད། རྒྱ་ནག་གི་གསང་མྱུལ་ལས་དོན་བྱེད་མཁན་ཡིན་པར་དོགས་གཞིའི་འོག་འཛིན་བཟུང་བྱས་པའི་ཕོ་རོན་ཞིག་ཟླ་བ་བརྒྱད་ཙམ་བྱ་ཚང་ནང་བཀག་ཉར་བྱས་ནས་རྩད་ཞིབ་ནན་པོ་བྱས་པའི་རྗེས། ཕོ་རོན་དེ་ནི་ཐེ་ཝན་གྱི་བང་རྩལ་འགྲན་བསྡུར་བྱེད་མཁན་གྱི་བྱ་ཞིག་ལམ་ནོར་ཤོར་ནས་རྒྱ་གར་དུ་སླེབས་པ་ཞིག་ཡིན་པ་ར་སྤྲོད་ཤེས་རྟོགས་བྱུང་འདུག་ལ། ཕོ་རོན་དེ་ནི་དེ་རིང་རེས་གཟའ་མིག་དམར་ཉིན་གློད་བཀྲོལ་བཏང་བཞག་དེ་ཡང་རྒྱལ་ས་ལྡི་ལི་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། སྔ་ལོའི་ཕྱི་ཟླ་ལྔ་པའི་ནང་མོམ་བྷེ་གྲོང་ཁྱེར་གྱི་གྲུ་གཟིངས་འབབ་ཚུགས་ནས་རྐང་པར་རྒྱ་ཡིག་བྲིས་པའི་ཨ་ལོང་གཉིས་བཏགས་པའི་ཕོ་རོན་ཞིག་འཛིན་བཟུང་བྱས་ནས་ཉེན་རྟོག་པས་ཕོ་རོན་དེ་ནི་རྒྱ་ནག་གི་གསང་ཉུལ་བ་ཡིན་པའི་དོགས་གཞིའི་འོག་མོམ་བྷེ་ཡི། BSDP། ཞེས་པའི་སེམས་ཅན་གྱི་སྨན་ཁང་ནང་བཏང་ཡོད་པ་དང། རིམ་པས་ཕོ་རོན་དེ་ནི་ཐེ་ཝན་གྱི་ཡོངས་ཁྱབ་བང་རྩལ་འགྲན་བསྡུར་བྱ་མཁན་གྱི་ཕོ་རོན་ཞིག་ཡིན་པ་ཤེས་རྟོགས་བྱུང་ནས་མོམ་བྷེ་ཡི་སེམས་ཅན་ལ་གདུག་རྩུབ་སྤོང་བའི་སྤྱི་ཚོགས་ཐེབས་རྩ་ཁང་དུ་བསྐྱལ་ཡོད་པ་དང་ལས་ཁང་དེས་དེ་རིང་རེས་གཟའ་མིག་དམར་ཉིན་ཕོ་རོན་དེ་གློད་གྲོལ་བཏང་བཞག། ཨེ་པི་གསར་ལས་ཁང་གིས་མོམ་བྷེ་ཉེན་རྟོག་པར་འདིའི་ཐད་དྲི་རྩད་བྱས་ཀྱང་འཕྲལ་དུ་ལན་འདེབས་གང་ཡང་བྱས་མི་འདུག་འདི་ནི་ཉེན་རྟོག་པས་བྱ་བྱིའུ་ལ་དོགས་པ་བྱས་པ་ཐེངས་དང་པོ་མིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཡང་རྒྱ་གར་གྱི་ཉེན་རྟོག་པས་ཀཱ་ཤི་མིར་ནས་པཱ་ཀི་སི་ཐན་གྱི་གསང་ཉུལ་བ་ཡིན་པའི་དོགས་གཞིའི་འོག་ཕོ་རོན་ཞིག་འཛིན་བཟུང་བྱས་ཡོད་པ་དང། རྗེས་སུ་ཕོ་རོན་དེ་ནི་པཱ་ཀི་སི་ཐན་གྱི་ཉ་ཟིན་མཁན་གྱི་ཡིན་པ་ཤེས་རྟོགས་བྱུང་ནས་གློད་གྲོལ་བཏང་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་སྲིད་བློན་ན་རེན་དར་མོ་དི་མཆོག་ལ་ཉེན་བརྡའི་འཕྲིན་ཡིག་ཞིག་བསྐུར་བའི་ཕོ་རོན་ཞིག་འཛིན་བཟུང་བྱས་ཡོད་འདུག། དེ་ནས་རྒྱ་གར་གྱི་ཡུལ་མི་ཚོར་བོད་དོན་གོ་རྟོགས་སྤེལ་ཐབས་སུ་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་རྣམ་པ་འདྲ་མིན་གྱི་སྒོ་ནས་གཞན་ཕན་ཐེབས་རྩ་དང་ནེ་ཀ་ས་སི་ཁྲོམ་ར་གཉིས་མཉམ་རུབ་ཀྱིས་བོད་ཀྱི་ལོ་གསར་དུས་སྟོན་སྲུང་བརྩི་ཞུས་གནང་ཡོད་འདུག་ཞིབ་གསལ་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་ལུགས་ལོ་གསར་སླེབས་ལ་ཉེ་བའི་སྐབས་དང་བསྟུན་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་གྱི་ནང་རྟེན་གཞི་བྱས་པའི་གཞན་ཕན་ཐེབས་རྩ་ཁང་དང་མེ་སོར་གྲོང་ཁྱེར་གྱི་ནེ་ཀ་ས་སི་ཁྲོམ་ར་གཉིས་མཉམ་རུབ་གནང་སྟེ་སྤྱི་ཟླ་གཉིས་པ་གྱི་ཚེས་པ་གཉིས་ནས་བཟུང་མེ་སོར་གྲོང་ཁྱེར་གྱི་ནེ་ཀ་ས་སི་ཁྲོམ་ར་གྱི་ནང་དུ་རྒྱ་གར་ཡུལ་མི་ཚོར་བོད་དོན་ངོ་སྤྲོད་དང་གོ་རྟོགས་སྤེལ་སླད། དུས་སྟོན་གི་ལམ་ནས་བོད་ལུགས་ལོ་གསར་ངོ་སྤྲོད་ཙམ་མ་ཟད་བོད་ཀྱི་ཆས་གོས་ངོ་སྤྲོད་ཀྱི་སྡེ་ཚན་དང། བོད་ཀྱི་ཟས་རིགས་སྡེར་ཁ་དང་སྒྱུ་རྩལ་གྱི་རྣམ་གྲངས་འདྲ་མིན། བོད་དོན་ངོ་སྤྲོད་དང་གོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི། གོང་ས་མཆོག་གི་ཕྱག་དེབ་སྣ་ཚོགས་དང་བོད་ཀྱི་རྐང་བྲོ་གླུ་གཞས་སྣ་ཚོགས་བཅས་ངོ་སྤྲོད་གནང་གི་ཡོད་པ། རྒྱ་གར་ལྷོ་ཕྱོགས་གཞན་ཕན་ཐེབས་རྩ་ཁང་གི་མེ་སོར་བོད་ཀྱི་སྡོད་ཁང་གི་འགན་འཛིན་ཐུབ་བསྟན་རྒྱལ་མཚན་ལགས་ནས་ངོ་སྤྲོད་གནང་གི་འདུག། ཡང་ཁོང་གིས་ཁོ་ཚོའི་རྩ་བའི་དམིགས་ཡུལ་ནི་རྣམ་པ་འདྲ་མིན་གྱི་ལམ་ནས་ས་གནས་ཡུལ་མི་ཚོར་བོད་དོན་ངོ་སྤྲོད་གནང་ཐུབ་ན

ན་གཞོན་རྣམས་ཀྱི་བར་ལ་ཤེས་ཡོན་བརྗེ་རེས་ཀྱི་འབྲེལ་ལམ་འཛིན་ཚུལ་སོགས། རྒྱ་གར་དང་བོད་མིའི་སྤྱི་ཚོགས་ཀྱི་ནང་གཞན་ཕན་དང་བཟང་སྤྱོད་ཀྱི་གནས་ཚུལ་དང་འབྲེལ་བའི་ལས་དོན་རྒྱ་ཆེ་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་རྒྱ་མཚོའི་ནང་དུ་ཆགས་པའི་མཱལ་དིབ་རྒྱལ་ཁབ་ནང་དུ་ཡོད་པའི་རྒྱ་གར་གྱི་དམག་མི་རྣམས་ཕྱི་ཟླ་ལྔ་པ་བར་རྒྱ་གར་དུ་ཕྱིར་ལོག་བྱ་རྒྱུ་ཡིན་པ་མཱལ་དིབ་ཡུལ་གྱི་ཕྱི་འབྲེལ་བློན་ཆེན་གྱིས་བརྗོད་འདུག་ལ། ཡུལ་དེ་ནས་རྒྱ་གར་གྱི་དམག་མི་རྣམས་ཕྱིར་འཐེན་བྱ་རྒྱུའི་གནད་དོན་དེ་ནི་ཡུལ་གྲུ་གཉིས་ཀྱི་འབྲེལ་བའི་ཐོག་དཀའ་ངལ་ཞིག་ཡིན་ཡང། ད་ཆ་རྒྱལ་ཁབ་གཉིས་ཀྱི་བར་གྲོས་མཐུན་བྱུང་ནས་ཕྱི་ཟླ་ལྔ་པ་ནང་ཕྱིར་འཐེན་བྱ་རྒྱུར་མོས་མཐུན་བྱུང་ཡོད་པ་ཞིག་ཡིན་འདུག། མཱལ་དིབ་ཡུལ་ནང་རྒྱ་གར་གྱི་དམག་མི་བརྒྱད་ཅུ་ཙམ་ཡོད་པ་རྣམས་ཕྱིར་འཐེན་བྱས་ནས་དེའི་ཚབ་ཏུ་དམག་ཞབས་མ་ཡིན་པའི་མི་མང་དཀྱུས་མ་བཞག་རྒྱུར་ཡུལ་གྲུ་གཉིས་ཀྱི་དབར་ལ་མོས་མཐུན་བྱུང་ཡོད་པ་ཕྱོགས་གཉིས་ཀའི་དཔོན་རིགས་ཚོས་བརྗོད་བཞག། རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་གར་དང་རྒྱ་ནག་གཉིས་ཀས་ཤུགས་རྐྱེན་སྤེལ་ཐབས་བྱེད་བཞིན་ཡོད་པ་དང་མཱལ་དིབ་ནི་རྒྱ་གར་དང་བློ་ཐག་ཉེ་བའི་ཁྱིམ་མཚེས་ཤིག་ཡིན་ཀྱང་ད་ཆ་གནས་སྟངས་དེར་འགྱུར་བ་ཕྱིན་ཡོད་པ་རེད། སྔ་ལོ་ཁ་ཆེའི་མི་རིགས་ཡིན་པའི་སྲིད་འཛིན་འོས་མི། Mohamed Muizzu། ལགས་མཱལ་དིབ་ཡུལ་གྱི་སྲིད་འཛིན་དུ་འདེམས་ཐོན་བྱུང་བའི་རྗེས། ཡུལ་དེའི་ཕྱི་འབྲེལ་སྲིད་ཇུས་ཀྱི་ལངས་ཕྱོགས་སུ། རྒྱ་གར་དང་པོ་ཞེས་པའི་སྲིད་ཇུས་དེ་མཇུག་སྒྲིལ་བྱ་རྒྱུའི་ཁས་ལེན་བྱས་པའི་རྗེས། ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པ་ཞིག་ཡིན་འདུག། ད་ལྟའི་ཆར་ཕྱོགས་གཉིས་ཀའི་འབྲེལ་བའི་འཕེལ་རིམ་དེ་ཇེ་སྡུག་ཏུ་འགྲོ་བཞིན་ཡོད་ལ། གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་ད་ལྟའི་སྲིད་གཞུང་གསར་པ་འདིས་རྒྱ་ནག་དང་འབྲེལ་ཐག་ཉེ་རུ་གཏང་གི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་གར་ཕྱི་སྲིད་ལས་ཁུངས་ཀྱིས། ཕྱོགས་གཉིས་ཀྱིས་གཉིས་མོས་ཀྱི་ཐོག་ནས་མུ་མཐུད་ནས་རྒྱ་གར་ལ་མཁའ་ལམ་སྐྱེལ་འདྲེན་གྱི་སྡིངས་ཆ་བསྐྲུན་རྒྱུ་དང་རྒྱ་གར་གྱི་ངོས་ནས་མཱལ་དིབ་ཡུལ་ལ་ཡུལ་དེའི་བདེ་རྩའི་ཆེད་དུ་ཞབས་ཞུ་མཁོ་སྤྲོད་བྱ་རྒྱུར་མོས་མཐུན་བྱུང་ཡོད་པ་གསུངས་བཞག། ཡང་རྒྱ་གར་གྱིས་མཱལ་དིབ་ཡུལ་གྱི་ཐག་རིང་མཚོ་གླིང་ཁག་ཏུ་གནས་པའི་ཡུལ་མི་རྣམས་ལ་སྨན་པ་བཅུ་ཕྲག་མང་པོས་སྨན་བཅོས་མཐུན་རྐྱེན་སྦྱོར་སྤྲོད་བྱ་བཞིན་པ་དང། དེ་བཞིན་དགོས་མཁོ་གཞན་གྱི་ཐོག་ལའང་མཐུན་འགྱུར་བྱ་བཞིན་ཡིན་པ་རྒྱ་གར་གྱི་དམག་མིས་བརྗོད་བཞག། རྒྱ་གར་དང་མཱལ་དིབ་ཡུལ་གྲུ་གཉིས་བར་ལྷན་ཚོགས་རྗེས་མ་དེ་ཕྱི་ཟླ་གཉིས་པའི་ཟླ་མཇུག་ཏུ། མཱ་ལེ་ནང་བསྐོང་ཚོགས་གནང་རྒྱུ་ཡིན་པ་མཱལ་དིབ་ཡུལ་གྱི་ཕྱི་སྲིད་ལས་ཁུངས་ནས་གསུངས་བཞག། དེང་རབས་ཀྱི་འཕྲུལ་ཆས་ལ་མཁོ་བའི Chip ཟེར་བའི་འཕྲུལ་རིག་ཡོ་ཆས་བཟོ་སྐྲུན་བྱེད་མཁན་རྒྱ་ནག་གི YMTC ཟེར་བའི་ཚོང་ལས་ཁང་དེ་ཨ་མེ་རི་ཀའི Pentagon ཞེས་པའི་བདེ་སྲུང་ལས་ཁང་གི་ཐོ་གཞུང་ནག་པོའི་ནང་བཅུག་པའི་རྗེས་ལ་བཟོ་ཚོང་ལས་ཁང་དེ་ཡིས་བཟོ་སྐྲུན་བྱས་པའི Chip འཕྲུལ་རིག་དེ་བཞིན་དམག་དོན་ཆེད་དུ་བེད་སྤྱོད་གཏོང་གི་མེད་ལུགས་བཤད་འདུག། དེ་ཡང་ཨ་མི་རི་ཀའི Pentagon བདེ་སྲུང་ལས་ཁུངས་ཀྱིས་འཕྲུལ་རིག་ནང་དགོས་མཁོ་ཆེ་བའི Chip ཟེར་བའི་ཡོ་ཆས་ཁག་བཟོ་སྐྲུན་བྱེད་མཁན་རྒྱ་ནག་གི YMTC ཟེར་བའི་བཟོ་ཚོང་ལས་ཁང་དེ་ཡིས་རྒྱ་ནག་གི་དམག་དོན་ཐོག་ལ་རོགས་པ་བྱེད་ཀྱི་ཡོད་པའི་ཐོ་གཞུང་ནང་བཅུག་པའི་རྗེས་ཕྱི་ཟླ་དང་པོའི་ཚེས་གསུམ་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི YMTC བཟོ་ཚོང་ལས་ཁང་གིས་འཕྲུལ་རིག་རྣམས་དམག་དོན་གྱི་བེད་སྤྱོད་ཆེད་དུ་མིན་པའི་སྐོར་བཤད་ཡོད་པ་རེད། ཨ་མི་རི་ཀའི་སྲུང་སྐྱོབ་ལས་ཁང་གིས་རྒྱ་ནག་གི་དམག་དོན་ཐོག་ལ་རོགས་རམ་བྱེད་མཁན་དང་མཉམ་ལས་བྱེད་མཁན་གྱི་བཟོ་ཚོང་ལས་ཁང་ཚོར་དམིགས་པའི་ཐོ་གཞུང་ནག་པོ་ཞིག་བཟོ་སྐྲུན་གནང་བ་ལྟར། གཟའ་འཁོར་སྔོན་དེར་ཨ་མི་རི་ཀའི་གཞུང་གིས་རྒྱ་ནག་གི་བཟོ་ཚོང་ལས་ཁང་བཅུ་གྲངས་ལྷག་ཨ་མི་རི་ཀའི་ཐོ་གཞུང་དེའི་ནང་བཅུག་ཡོད་པ་རེད། རྒྱ་ནག་གི YMTC ཟེར་བའི་བཟོ་ཚོང་ལས་ཁང་གི་གསལ་བསྒྲགས་ཤིག་རོའི་ཏེར་གསར་འགྱུར་ལས་ཁང་ལ་རག་པའི་ནང། ཁོང་ཚོས་དམག་དོན་ཐོག་ལ་བེད་སྤྱོད་གཏོང་རྒྱུའི་ཆེད་དུ་འཕྲུལ་རིག་མཁོ་འདོན་བྱས་མེད་ལ་བྱེད་ཀྱི་མེད་པ་མ་ཟད། ཨ་མི་རི་ཀས་ང་ཚོའི་བཟོ་ཚོང་ལས་ཁང་དེ་ནི་ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་ལ་ཉེན་ཁ་བཟོ་མཁན་ཞིག་ཡིན་པ་གསུངས་ཡོད་ཀྱང། ང་ཚོའི་བཟོ་ཚོང་ལས་ཁང་དེ་ནི་རྒྱ་ནག་གཞུང་གི་དམག་དཔུང་ལ་དབང་བ་དང་སྟངས་འཛིན་འོག་ཏུ་ཡོད་པ་ཞིག་མ་རེད་ཅེས་བྲིས་ཡོད་པའི་སྐོར་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་རིགས་ཚོང་པ་ཚོའི་ཉིན་རེའི་འཚོ་བའི་ནང་ཚོང་གི་གནས་བབ་དང་བཞུགས་སྒར་ཁུལ་དུ་ཚོང་ལས་ཀྱི་ཁོར་ཡུག་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན།

ནང་ཆོས་ལ་ཅིག། ནང་ཆོས་བྱ་ཡང་ལ་ཁོ་རང་ཚོའི་གི་ཅིག་འགོ་ཅིག་བཙུགས། ད་དེ་གི་ད་འབྱུང་ཁུངས་རོ་དེ། གཙོ་བོ་དེ་བོད་ཡིག་དེ་མ་ཤེས་པས་ན་ཡང་ཁག་པོ་ཆགས་གི་འདུག་ཨ། ཡང་ཕྱི་རྒྱལ་མི་རིགས་གི་ཡང་ཅིག་ད་ལོར་དེ་ལ་ཕྱག་དེབ་གཟིགས་ཡ་གཟིགས་ཡ་དེ་ཚོ་ག་ཚོད་ཡོང་གི་ཡོད་ན།
ལགས། ཕྱི་རྒྱལ་མི་རིགས་ད་ལོར་ལོ་ནས་མར་མར་རེད། ཕྱི་རྒྱལ་མི་རིགས་དང་པོ་དེབ་དེ་འདྲ་སྤྱིར་བཏང་དེ་བས།

ད་ཡོངས་རྫོགས་ཅིག་ད་དེ་ནང་ལོགས་ལ་དུ་ཚུད་བསྡད་པ་ཆགས་ཀྱི་འདུག་དཔེར་ན་ཅིག་ཡང་སོ་སོ་བོད་ཡིག་ཡིག་གཟུགས་སྦྱང་ཡང་འདོད་པ་ཡོད་པས་ན་བོད་ཡིག་ཡིག་གཟུགས་ཀྱི་སྦྱོང་དེབ་དེབ་དུ་ཡོད་པ་ཆགས་ཀྱི་འདུག་ད། ཅིག་དེབ་ཚོང་ཁང་གི་ཕྱི་གི་རྣམ་པ་ཅིག་གཟིགས་པས་ན་ད་དེ་མེག་ལོར་ཁྲོམ་གཞུང་དང་ད་ང་ཚོ་མ་ཎི་ལྷ་ཁང་གི་ད་ང་ཚོ་ལག་པ་གཡས་ཕྱོགས་ཀྱི་ལམ་ཁ་དེ་ལ་ཏག་ཏག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེའི་འགྲམ་དེ་ལ་ད་ང་ཚོ་ད་ཛམ་བྷ་ལ་སྒྱུ་རྩལ་གྱི་ད་ཅིག་ཅ་དངོས་རེ་བཙོང་སའི་གྱི་ཚོང་ཁང་དེ་ཆགས་བསྡད་ཀྱི་འདུག

ད་དུས་སྔོན་དབུས་གཞོན་ནུ་ལྷན་ཚོགས་ཀྱི་ཨ་ནེ་ཚོས་རྒྱུན་ལས་གནང་ཡོད་རེད་དེ་རྒྱུན་ལས་ལོ་གཉིས་ལོ་གསུམ་གསུམ་བསྟུད་མ་ཐེངས་གཉིས་གནང། ད་སྤྱི་ཚོགས་ཞབས་ཞུ་དེ་འདྲས་མང་པོ་ཞིག་བསྒྲུབས་ཡོད་རེད་དེ་ནས་ད་ལྟ་ད་ང་ཚོ་ས་གནས་འགོ་འཛིན་གྱི་ཐོག་དེ་ལ་ཡོད་པའི་དུང་ཁང་ཟ་ཁང་འདི་ཚོ་གཉེར་གྱི་ཡོད་རེད་བ། ད་ཟ་ཁང་འདི་ལྟ་བུ་ཅིག་ཁྱེད་རང་གི་ཐོག་མར་བཙུགས་ཡས་ཀྱི་དམིགས་ཡུལ་རེད་དེ་ཚོ་བསམ་བློ་ག་འདྲ་རེ་བྱུང་ཡོད་ན། བཀྲ་ཤིས་བདེ་ལེགས། ད་སྤྱིར་བཏང། འདས་པའི་ལོ་རྒྱུས་དེ་ནང་ལོགས་ལ་ང་རང་གི་ཆ་བཞག་པ་ཡིན་ན། གཅིག་གིས་ཟ་ཁང་འཛིན་པ་དང་ཚོང་ལས་ཡོད་རེད་གཉེར་ཡ་གི་དེ་འདྲས་གི་འདི་ཡོད་མ་རེད་ད་ཉམས་མྱོང་མ་སོང་ནས་དེ་འདྲས་ཁེལ་ཡོད་མ་རེད་ད་དེ་བས་ང་རང་གིས་གཅིག་གི་སྤྱི་ཚོགས་ཞབས་ཞུ་རེད་ཨ་ནི་གཅིག་གི་ད་གཞོན་ནུ་ལྷན་ཚོགས་ལ་ལོ་དྲུག་ནང་ལོགས་ལ་འཐབ་རྩོད་གི་ལས་འགན་བྱས་མ་གཏོགས་གཅིག་གི་ཟ་ཁང་དང་གཅིག་ཚོང་རྒྱག་པ་དེ་འདྲས་ལ་ཉམས་མྱོང་དམིགས་བསལ་མེད་ཨ་ནི་ད་གཞོན་ནུ་ནས་ཡོད་ར་འདུག་ཟིན་ནས་བ་མ་ལས་དོན་ཚར་བའི་རྗེས་ལ་ད་གཅིག་སོ་སོའི་ངོས་ནས་ལས་ཀ་ཅིག་མ་བྱས་པ་ཡིན་ན་འདུག་སེ་བསྡད་ན་ནི་འགྲིག་གི་མི་འདུག་ར།

ག་རེ་ཟེར། དེ་ནས་རྗེས་ནས་ཡར་གང་འགྲོ་ད་སུ་སུ་ཞིག་ཟ་ཁང་འགྲོ་ཞིག་བལྟའོ་བསམ་ནས་ཡར་མེག་ལོ་དོར་ཆགས་འགྲོ་བྲོས་ད་མང་པོ་འགྲོ་མེག་ལོ་དོར་ཡར་འགྲོ་ཆེ། ཡིན་ནའི་འདི་མོལ་ཅིག་དེ་དུས་ཟ་བ་གོ་ཞིག་དེ་ནི་མོལ་ལ་ལས་དུས་ཡང་མོལ་རྗེས་མ་ཡར་གས་བྲོས་ན་ཨ་ནི་ཡང་མི་ལས་ཡ་ད་གང་ཅི་དུས་ནས་ཡར་གས་ཡོད་ར་སུ་སུ་ཟ་ཁང་ཅིག་ཡག་པོ་འགྲོ་ཡོད་ན་ག་ལ་དུས་ལ་གང་ཅི་དུས་ནས་ཡག་པོ་ཡོད་ན་མི་ལས་ཡ་དུས་སུ་ཁེ་ཕན་འགྲོ་ཤེས་ར་འོ་དེ་བཞིན་ནི་གཅིག་ཅན་གཅིག་ཡང་དེ་ནས་ཡར་མ།

ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།